ཁོས་བརྒྱུད་ནས། ཚོགས་བརྒྱུད་ནས་བསྐལ་ཆེན་གྲངས་མེད་གསུམ་མི་དགོས་ཨ་ལེ་བསྐལ་ཆེན་གྲངས་མེད་གཅིག་བསགས་ཡོག་མ་རོ་བ་ད་ལོ་བརྒྱ་བསགས་ཡོག་མ་རོ་བ་ཚོགས། དེ་ཡིན་དུས་གང་ལ། ཨ་ནི་ཆོས་སྐུ་ཐོབ་ཡག་ག་རེ་ཡོག་རེད། ཡང་མིན་ན་ནི་ཁོས་སྒྱུ་ལུས་སྒྲུབ་དགོ་རེད་སྒྱུ་ལུས་ནི་ཁོས་སྒྲུབ་མེད་ད་ལྟ། རེད་བ། དག་མ་དག་གི་མ་དག་པའི་སྒྱུ་ལུས་གྲུབ་བོ། དེ་དེ་གི་ཚོགས་པའི་བསྐལ་ཆེན་གྲངས་མེད་ཀྱི་གོ་ཆོད་པར་བྱས་བསྐུར་གྱི་ཡོད་ན། དེ་བྱས་མེད། དེ་ཡིན་དུས་ད་གང་བྱས་བི་གས་དེ་འདྲའི་ག་གེ་མེད་པ་ཨ་ནི་ཆོས་སྐུ་དང་སྐུ་བཞི་ཐོབ་གི་རེད་ཐོབ་པ་ཟེར་དེ་མི་འཐད་པ་རེད་གསུངས་སོ། ཆོས་སྐུ་མངོན་སུམ་དུ་མཐོང་བ་རེད་ཟེར་དེ་ཚོ།

ཕྱོགས་ཀྱི་ཆ་མེད་བྱེ་སྨྲའི་བྱེ་སྨྲ་བྱེ་བྲག་སྨྲ་བའི་གྲུབ་མཐའི་དབང་གིས་འདོད་གི་ཡོག་རེད། རྡུལ་ཕྲ་རབ་ཆ་མེད་བྱེ་སྨྲས་འདོད་ཀྱང། ཆ་ཅན་མེད་པའི་ཆ་ཤས་ཡན་གར་བ་རང་སྡེ་སུས་ཀྱང་མི་འདོད་པས། ཆ་ཅན་མེད་པའི་ཆ་ཤས་ཡན་གར་བ། ཨ་ནི་རང་སྡེ་གི་ནང་པའི་གྲུབ་མཐའ་སྨྲ་བ་འདོད་མཁན་སུ་གང་ཡོག་མ་རེད། སུ་གང་ཡོད་མ་རེད། ཆ་ཅན་མེད་པའི་ཆ་ཤས་ཡན་གར་བ་ཅིག། བྱེ་བྲག་སྨྲ་བས་རྡུལ་ཕྲ་རབ་ཆ་མེད་འདོད་གི་རེད་དེ། ཆ་ཤས་ཡན་གར་བ་དེ་འདྲ་ཅིག་འདོད་གི་མ་རེད། འོ་ད། ཆ་ཤས་ཡན་གར་བ་རང་སྡེ་སུས་ཀྱང་མི་འདོད་པས་བདུན་པ་མི་འཐད། ད་བདུན་པ་དེ། ཁ་ཅིག་དེ་དག་ཆོས་སྐུ་རྫོགས་པར་མཐོང་བ་མིན་གྱི། ང་གོང་ན་ལ་དུ་བ་སོགས་མཐོང་ཡས་དེ་ཚོ། ཆོས་སྐུ་རྫོགས་པར་མཐོང་བ་མ་ཡིན། ཆོས་སྐུ་ཆ་ཤས་ཙམ་ཞིག་མཐོང་བ་ཡིན་ཅེས་ཟེར་ས། འོ་ད་ཆ་ཤས། ཆ་ཅན་མེད་པའི་དེ་ནི་ཆ་ཤས་ཟེར་གྱི་གསུངས་འདུག་ཆ་ཅན་མེད་པའི་ཆ་ཤས་ཅིག་ནང་པའི་གྲུབ་མཐའ་སྨྲ་བ་འདོད་མཁན་སུ་གང་ཡོད་མ་རེད། བྱེ་བྲག་སྨྲ་བས་ཆ་མེད་འདོད་པ་ལང་ཡང།

ད་དེ་ནི། བདུན་པ་མི་འཐད། ཁམས་འདུས་ཀྱི་ཉམས། ཙམ། ས་ལམ་མཐོན་པོའི་ཡོན་ཏན་དུ་འཁྲུལ་བས། དེ་ནི་བརྒྱད་པ་མི་འཐད། འདི་རེད། ད་བརྒྱད་པ་དེ་ཁ་ཅིག་དེ་དག་ཆོས་སྐུ་མ་ཡིན་ཀྱང། མྱུར་དུ་ཆོས་སྐུ་མཐོང་བར་འགྱུར་བའི་སྔ་ལྟས་སུ་གྱུར་པའི་ལམ་རྟགས་ཡིན་ཟེར།

དེ་ལ་དེ་ནི་ཁམས་འདུས་ཀྱི་ཉམས་ཙམ་རེད། ཁམས་འདུས་པའི་ཉམས་ཙམ། དེ་ནི་ས་ལམ་མཐོན་པོའི་ཆོས་སྐུ་ཡིན། ཆོས་སྐུ་ས་ལམ་མཐོན་པོའི་ཡོན་ཏན་དུ་འཁྲུལ་པ་རེད། དེ་ཡིན་ཙང་བརྒྱད་པ་མི་འཐད། ལྷག་མ་རྣམས་ཀྱང་ང་བ་འབྲེལ་མེད་ཀྱི་གཏམ་འབའ་ཞིག་ཏུ་འདུག་པས་སོ། ད་དེ་ཚོ་དགག་དགོས་ཡ་མེད་བ། རེད་པ་ད། དེ་ག་རེད། དེར་མ་ཟད་བསྒོམ་པའི་སྐབས་སུ་ཡང། སྒོམ་ཐམས་ཅད་ལ་འཇོག་སྒོམ་ཁོ་ན་དགོས་པར་བསམ་ནས། ལྟ་བ་སྒོམ་པ་སོགས་ཀྱི་ཚེ་ཡང་དཔྱད་པ་བྱེད་པ་སྐྱོན་དུ་བཟུང་ནས་གནས་ལུགས་ལ་ངེས་པ་འདྲེན་པའི་སྒོ་འགག་པར་བྱས་པ་དང། ཞི་གནས་གསར་དུ་བསྒྲུབ་པའི་ཚེ་གནས་ཆ་གཙོ་བོར་བྱེད་དེ་ཤེས་པ་འཕང་ལེགས་པར་བསྟོད་དེ་བསྒྲིམས་ནས་མི་རྟོག་པར་འཇོག་པ་དོར་ནས། འཇུར་བུས་བཅིངས་པའི་སེམས་ཉིད་ནི་གློད་ན་གྲོལ་བར་ཐེ་ཚོམ་མེད། ཅེས་སོགས་ཀྱི་ཚིག་རིས་ཙམ་ལ་འཁྲུལ་ནས་གློད་རབ་ལ་སྒོམ་རབ་ཅེས་སྨྲ་ཞིང། རིག་པའི་གཟེངས་ཀྱང་སྨད་ད་ཞི་གནས་བསྒོམ་པའི་སྒང་ལ་སོ་སོའི་རིག་པའི་ངར་འདྲ་བོ་དང་གཟེངས་མེད་པ་བྱས་པས་ལྷོད་ལི་བ་ཀྱི་ཧ་ལམ་པའི་གཉིད་ཁུག་ལ་ཁད་འདྲ་བོ་ཅིག་ལུས་པས་ལྷོད་ཤ་ཡ་འདྲ་བོ་ཅིག་རིག་པའི་གཟེངས་ཀྱང་སྨད་ལེགས་པར་སྒྲིམ་པ་ཡང་གློད་པས་བྱིང་བ་ཕྲ་མོ་བསགས་པ་སྒོམ་བཟང་པོར་འཁྲུལ་ནས་དེའི་ངང་དུ་མི་ཚེ་སྐྱེལ་བར་བྱས་ལ། ཨོ་ད་དེ་གློད་ཡོང་དུས་གང་ན་དེ་ནས་བྱིང་བ་ཕྲ་མོ་ལས་ཡོང་གོ་རོ་བྱིང་བ་ལས་རོ་ད་དེ་ནས་ཕ་གི་གསལ་ཆ་ཡོད་ནས་ངར་མེད་པ་བྱིང་བ་ཕྲ་མོ་ལས་ཡོང་གོ་རེད་ངར་དེ་གསལ་ཆ་གཉིས་ཀ་མེད་པ་བྱིང་བ་རགས་པ་ལས་ཡོང་གོ་རེད་རོ་ད་ཨོ་དེ་ཡིན་དུས་གང་ན་སྒོམ་བཟང་པོར་འཁྲུལ་ནས་དེའི་ངང་དུ་མི་ཚེ་སྐྱེལ་བར་བྱས་ལ་ཟེར། ཞི་གནས་དེ་གི་སྒོམ་གྱི་ཡོད་བསམ་པ་བྱས་ནས་ཨོ་དེ་རེད་ཞི་གནས་མཚན་ཉིད་པ་དང་ལྷག་མཐོང་མཚན་ཉིད་པའི་ངོ་བོ་ག་རེ་ཡིན་མིན། སོ་སོའི་གྲུབ་ཚད། ཞི་ལྷག་ཟུང་འབྲེལ་དུ་འཇོག་པའི་མཚམས་སོགས་ཀྱི་མིང་ཙམ་ཡང་མ་གྲགས་པར་མ་ཟད། ད་སྔ་མ་སྒོམ་རྒྱག་མཁན་མང་པོ་ཅིག་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་གི་དགོངས་གཟིགས་བར་རྟགས་དེའི་ཁ་ཐུག་ཕར་བཅད་པའི་བྱིང་བ་ཕྲ་མོ་ངོས་མ་ཟིན། བྱིང་རྨུགས་གཉིས་གཅིག་ཏུ་འཁྲུལ། འཕྲོ་རྒོད་གཉིས་ཀྱང་གཅིག་ཏུ་འཁྲུལ། འཕྲོ་བ་ཟེར་ན་ག་རེ་རྒོད་པ་ཟེར་ན་གཉིས་ཀ་ཕ་གི་གཅིག་ཏུ་འཁྲུལ། མདོར་ན་བྱིང་བ་དང་སྒོམ་གྱི་ཁྱད་པར་ཙམ་ཡང་མ་ཕྱེད་པས་རྒྱལ་བས་གསུངས་པའི་ཏིང་འཛིན་རྣམ་དག་བསྒྲུབ་ཚུལ་གྱི་ཕྱོགས་ཙམ་དུའང་མ་སོན་པ་མང་ངོ། ད་བླ་མ་དབུ་མ་པ་དཔའ་བོ་རྡོ་རྗེས་ཀྱང་ཟེར། འོ་ད་དེ་ནས་དང་པོ་སྒོམ་གྱི་མན་ངག་ཞིག་གསན་པར་དགོངས་ནས་དེ་དུས་བོད་ན་འབའ་འཇག་གཉིས་གྲགས་ཆེ་བས། འོ་ད་མཁས་པ་ཆེན་པོ་ཞེས་པའི་སྐད་གྲགས་ཆེ་ཤོས་ཅིག་བོད་ལ་པེ་འབའ་ར་བ་ཟེར་བ་དེ་རོ་ད་དེ་ནས་འབའ་འཇག་གཉིས་གྲགས་ཆེ་བས། འབའ་ར་བ་རྒྱལ་མཚན་དཔལ་བཟང་ལ་ཨ་ནི་སྒོམ་གྱི་མན་ངག་འདི་གསན། ཕྱིས་སུ་ཨ་ནི་ཁོང་རྗེ་བཙུན་འཇམ་དཔལ་དབྱངས་ཞལ་གཟིགས་ནས་བླ་མ་དབུ་མ་པས་རྗེ་བཙུན་འཇམ་དཔལ་དབྱངས་ལ་འབའ་ར་བས་བཤད་པའི་ལྷག་མཐོང་དེ་ལྷག་མཐོང་མཚན་ཉིད་པ་ཨེ་ཡིན་ཞུས་པར་ཅིས་ཀྱང་མིན་ཟེར་ཏེ་ཁྱོན་ནས་མ་རེད་གསུངས་པ་རེད་ཅིས་ཀྱང་མིན་ཞེས་གསུངས། ཞེས་རྣམ་ཐར་ལས་འབྱུང་བས་རྟོགས་ལྡན་གངས་ཀྱི་སེང་གེ་དེ་ལྟ་བུ་ཟེར་ད་བོད་ཀྱི་ཕ་གི་རྟོགས་ལྡན་རྣལ་འབྱོར་པ་ཕ་གི་གངས་ཀྱི་སེང་གེ་ནང་བདག་གི་སྐད་གྲགས་ཆེན་པོ་དེའི་ལྷག་མཐོང་ཡང་མཚན་ཉིད་པར་མ་བརྗོད་ན་གཞན་དག་ལ་ལྟ་སྨོས་ཀྱང་ཅི་དགོས་སོ། རྗེ་བདག་ཉིད་ཆེན་པོས་ནི། སྤྱིར་སྒོམ་ལ་འཇོག་སྒོམ་ཁོ་ན་དགོས་པ་བཀག་ནས། མཁས་པའི་དབང་པོ་ཀ་མ་ལ་ཤཱི་ལའི་སྒོམ་རིམ་སོགས་ལས་གསུངས་པ་བཞིན་དཔྱད་སྒོམ་དགོས་པ་ལ་དཔྱད་སྒོམ། འཇོག་སྒོམ་དགོས་པ་ལ་འཇོག་སྒོམ། དཔྱད་འཇོག་སྤེལ་མ་དགོས་པ་ལ་དེ་བཞིན་དུ་བྱེད་ཚུལ་དང། ད་སྒོམ་ལ་དཔྱད་སྒོམ་དང་འཇོག་སྒོམ་གཉིས་ཡོད་པ། རོ། དེ། ཡོད་པ་དེ་ནི། རེད་པ་དང། དེ་ནས་ཕ་དཔེ་གནང་མཁན་རྩ་བ་ད་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་རེད་པ་ད་སྒོམ་ལ་དཔྱད་སྒོམ་དཔྱད་སྒོམ་དང་འཇོག་སྒོམ་དེ་ནང་ནས་གལ་ཆེ་ཡག་འདྲ་བ་ལྷག་མཐོང་དང་དེ་ཚོ་ལ་དཔྱད་སྒོམ་བྱེད་དགོས་ཡག་འདྲ་བ་རེད་པ་ད་གསུངས་ནས་དེ་མེད་ན་དཔྱད་སྒོམ་དེ་སྒོམ་ཡིན་པ་ཅིག་ཧ་མ་གོ་བའི་བཟོ་འདྲ་བ་བྱས་དཔྱད་སྒོམ་བྱེད་རྒྱུ་མེད་པ་འདྲ་བ་ཅིག་སྒོམ་ཟེར་དུས་ད་འཇོག་སྒོམ་རང་ཡིན་པ་ཅིག།

མ་གཞི་རྗེ་བཙུན་འཇམ་དཔལ་དབྱངས་ཀྱིས་གསུངས་པ་རེད་དེ་ཡིན་ནའི་ཉེ་བརྒྱུད་ཞེ་དྲག་གསུང་གི་ཡོད་མ་རེད། ཁོང་པས་གཞུང་ཆེན་པོ་ཚོ་ལ་གཏུགས་གནང་ནས་ཞི་ལྷག་སོ་སོའི་ཚོགས་བསྟེན་པ་དང། དམིགས་རྟེན་གྱི་ཁྱད་པར་དང། དཔྱད་སྒོམ་དང་འཇོག་སྒོམ་གྱི་རྣམ་དབྱེ་དང། སེམས་གནས་པའི་ཐབས་དགུ་དང་སྤོང་བའི་འདུ་བྱེད་བརྒྱད་དང་ལྡན་པར་བྱས་ནས་བསྒོམས་པས་ཞི་གནས་དང་ལྷག་མཐོང་རྗེས་མཐུན་པར་གྲུབ་པའི་ཚད། དེ་ནས་ཞི་ལྷག་མཚན་ཉིད་ཚང་བ་ཐོག་མར་སོ་སོར་གྲུབ་པའི་ཚད། དེ་དག་གི་གོ་རིམ། དེ་ནས་ཞི་ལྷག་ཟུང་འབྲེལ་གྱི་ཏིང་ངེ་འཛིན་མཚན་ཉིད

ལས་དང་པོ་བས་དེ་ནི་ཏིང་ངེ་འཛིན་གསར་དུ་བསྒྲུབ་པའི་ཚེ་གནས་ཆ་ཙམ་གྱིས་མི་ཆོག་པར་གསལ་བའི་ངར་དང་ལྡན་པ་དགོས་ཚུལ་སོགས། ཤིང་རྟ་ཆེན་པོའི་གཞུང་གི་དགོངས་པ་ཇི་ལྟ་བ་བཞིན་དུ། ཨོ་ད་ཕྱིན་ཅི་མ་ལོག་པར་གཏན་ལ་ཕབ་པ་ཡིན་པས་ཟེར་ད་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་རེད་པ་ད། ད་བསྟན་པའི་ཆེ་ཆུའི་འདྲ་པོ་དེབ་ད་གསུངས་ཏེ་ཡོད་རེད་པ་ད་གཏན་ལ་ཕབ་པ་ཡིན་པས་རྣམ་པ་ཐམས་ཅད་དུ་འཁྲུལ་བ་དང་བྲལ་བ་ཡིན་ནོ། དེ་ཉིད་ཀྱི་ཕྱིར་ལམ་རིམ་གྱི་ཞི་གནས་གསུངས་པའི་མཇུག་ཏུ། ལམ་རིམ་ཆེན་མོའི་སྐབས་ལ་ཞི་གནས་སྒོམ་སྟངས་བེ་རྗེ་ཞེས་བརྗོད་པ་གསུངས་པའི་གཞུག་གི་བར་དེ་ལ། བར་སྐབས་ཚིགས་བཅད་ཟེར་གྱི་རེད་པ་ད་གཞུག་དེ་ལ། ཞི་གནས་གསུངས་པའི་མཇུག་ཏུ་མདོ་དང་དགོངས་འགྲེལ་བསྟན་བཅོས་ཆེན་མོ་ལས། ལེགས་གསུངས་ཏིང་འཛིན་སྒྲུབ་པའི་རིམ་པ་ནི་བརྗོད་བྱས་བརླིང་བས་བློ་གྲོས་ཆུང་རྣམས་ཀྱིས་ཇི་བཞིན་མ་རྟོགས་རང་གི་བློ་ཡི་སྐྱོན། གཞན་ལ་སྐུད་པས་གཞུང་བཟང་དེ་དག་ལ་མི་རྟོག་སྐྱོང་བའི་གདམས་པ་མེད་སྙམ་ནས་ཡོད་པའི་གཞུང་དུ་མ་བཙལ་མེད་པའི་སར་འབད་པ་དུ་མས་འཚོལ་ཞིང་རྙེད་པར་སེམས། དེ་འདྲས་ཕྱི་རོལ་པ་དང་ནང་པ་ཡི་ཏིང་འཛིན་རྣམས་ཀྱང་ཕྱེད་པར་མི་འགྱུར་ན། ཐེག་པ་མཆོག་དང་ཐེག་པ་དམན་པ་དང་རྡོ་རྗེ་ཐེག་དང་ཕ་རོལ་ཕྱིན་པ་ཡི་ཏིང་ངེ་འཛིན་གྱི་ཁྱད་པར་གང་ཡིན་པ་ཇི་བཞིན་ཕྱེད་པར་འགྱུར་བ་སྨོས་ཅི་དགོས་ཕྱེ་ཐུབ་ཀྱི་མ་རེད། དེ་གི་བའི་ཕྱི་ནང་གི་བི་གའི་ཏིང་ངེ་འཛིན་གྱི་ཁྱད་པར་ཡང་ཕྱེ་ཐུབ་ཀྱི་མ་རེད་ལ།

ཆ་ཚང་འདྲ་བོ་ཅིག་བི་ཀའི་ཧ་གོ་དེ་ཉིན་གྱི་མི་འདུག་འོ། ཚུལ་དེ་མཐོང་ནས་གཞུང་ལུགས་ཆེན་པོ་ཡི་ཏིང་འཛིན་སྐྱོང་ཚུལ་གོ་སླའི་ངག་གིས་བཤད། དེ་ཡིན་ཙང་ད། གཞུང་ལུགས་ཆེན་པོ་ཚུལ་བེ་རོ་ད། དེ་ནི་དགོངས་པ་ཇི་ལྟ་བ་བཞིན་བི་ཀའི། དེ་ནི་ཏིང་ངེ་འཛིན་སྒོམ་སྟངས། ཨ་ནི། གོ་སླ་བ་བྱས་ནས་པ་ཨ་ནི་བཤད་པ་ཡིན་ཟེར་ལམ་རིམ་ནང་ལ། ངག་གིས་བཤད་གཞུང་ལུགས་ཆེ་ལ་ལོ་མང་སྦྱངས་པ་ཡི་གྲོགས་དག་རང་གི་ནོར་བུ་རིན་པོ་ཆེ། དོར་ནས་གཞན་གྱི་འཆིང་བུ་མ་ལེན་པར་ད་སོ་སོའི་མི་ཚེ་ཁོ་རང་གཞུང་ཆེན་པོ་སློབ་སྦྱོང་བྱེད་མཁན་དེ་ཚོ་གྲོགས་པོ་ཚོ། ཨ་ནི་བི་ཀའི་རང་གི་ནོར་བུ་རིན་པོ་ཆེ་དེ་ཕ་གཡུག་ནས་རེད་པ་ད་མི་ཚེ་བི་ཀའི་སྦྱོང་སའི་གཞུང་ལུགས་ཆེན་པོ་དེ་ཕ་གཡུག་ནས་ཨ་ནི་གཞན་དག་ཅིག་ལ་བི་ཀའི་ཁུ་ཁུ་ཅིག་ལ་རེ་བ་ད་གཞན་གྱི་འཆིང་བུ་མ་ལེན་པར་ད་སོ་སོའི་ནོར་བུ་དེ་ཕ་གཡུག་གཞན་དག་གི་རྡོ་ཉར་ཏེ་རྡོ་བི་ཀའི་ཉར་ཏེ་དེ་ལེན་གར་མ་འགྲོ་བ་བྱེད་གསུང་བ་རེད། སོ་སོ་གཞུང་ཆེན་པོ་ལ་འབད་ཉམས་ལེན་བྱས། དེ་དེ་ནི་ནོར་བུ་འདྲ་བོ་ཅིག་རེད་པ་ད། འཆིང་བུ་མ་ལེན་པར་རང་ལ་རིན་ཆེན་ཡོད་པ་མཁྱེན་པར་མཛོད། ཁྱོད་ཀྱིས་སྦྱངས་པའི་གཞུང་ལས་གདམས་པའི་དོན་ལོགས་སུ་མེད་པར་གཟིགས་ནས་ཐུབ་དབང་གིས་མང་དུ་ཐོས་པ་ནགས་ནང་བདེའོ་ཞེས་གསུངས་པ་དེའི་དོན་ལའང་དཔྱོད་པར་རིགས། ཁྱོད་ཀྱིས་སྦྱངས་པའི་གཞུང་ལས་རེད་པ་ད། གདམས་པའི་དོན་མན་ངག་རེད་པ་ད། ཉམས་སུ་བླང་ཡ། དེ་ལས་ལོགས་སུ་གང་ཡང་ཡོད་མ་རེད། དེ་དེ་གཟིགས་ནས་ཐུབ་དབང་གིས་མང་དུ་ཐོས་པ་ནགས་ནང་བདེའོ་ཞེས་གསུངས་པ་དེ་ཡི་དོན་ལའང་དཔྱོད་པར་རིགས། མང་དུ་ཐོས་ཐོས་ཐོས་ནས་ད་ག་རེ་བྱེད་དགོས་རེད་ཟེར་ན་ད་ཉམས་སུ་བླང་དགོས་རེད། མི་མེད་པའི་དབེན་པ་ལ་བསྡད་ནས་མང་དུ་ཐོས་ནས་ཐོས་ཚར་སོང་ན་ད་ཉམས་སུ་ལེན་རན་པ་རེད། ཐོས་ཚར་སོང་ན་ཨ་ནི་གཞི་ནས་ཉམས་སུ་ལེན་གི་རེད་ཟེར་དུས་ཡང་གཞན་དག་ཅིག་ཐོས་གར་འགྲོ་དེ་དགོས་ཡ་ཡོད་མ་རེད་ཨོ་དོན་དག་དེ་རེད། ཐོས་ནས་ཉམས་སུ་བླངས་སོ། དེར་ཐོས་པའི་རྗེས་འཇུག་སྒྲུབ་པ་སྙིང་པོར་བྱེད་གསུང་ཡ་དེ་རེད་པ་དེ་ཚོ་སངས་རྒྱས་ཀྱིས་མང་དུ་ཐོས་པ་ནགས་ནང་བདེའོ་ཞེས་གསུངས་པ་དེ་ཡི་དོན་ལ་དཔྱོད་པར་རིགས། ཅིར་ཡང་མི་རྟོག་འཇོག་པའི་ཞི་གནས་ལམ་དང་པོར་སྒྲུབ་པའི་ཚུལ་དང་གྲུབ་པའི་ཚད་ལེགས་པར་དམིགས་ཕྱེད་གོ་བ་མ་རྙེད་ཅིང་སྙིང་རུས་ཙམ་ལ་རེ་བའི་བསམ་གཏན་པ། ད་ཞི་གནས་སྒྲུབ་ཀྱི་ཡིན་ཟེར་ནས་བི་ཀའི་ཞི་གནས་སྒྲུབ་སྟངས་ཀྱི་གོ་བ་ཡག་པོ་ཅིག་མ་རྙེད་པ་བྱས། ཞི་གནས་གྲུབ་པའི་ཚད་དང།

སྙིང་རུས་ཙམ་ལ་རེ་བའི་བསམ་གཏན་པ་དེ་དག་གིས་ཀྱང་ད་དུང་མཁས་པ་ལ་བརྟེན་ནས་སྐྱོང་ཚུལ་ཇི་བཞིན་ཤེས་པར་མཛོད། འོ་ད། མཁས་པའི་མདུན་ནས། ཐོས་པ་ཡག་བོ་བྱས། ཞི་གནས་སྒོམ་གྱི་ཡིན་ན་ཞི་གནས་སྒོམ་སྟངས། འོ་ད་པོ་ད། ལམ་རིམ། བི་གའི་སྒོམ་སྟངས། ཐོས་པ་ཡག་བོ་བྱས་ནས། བི་གའི་དམིགས་ཕྱེད་པ་གཙང་མ་ཡག་པོ་ཆགས་སོང་ན། དེ་བྱེད་དགོས་རེད། ཤེས་པར་མཛོད། དེ་ལྟ་མིན་ན་རྒྱལ་བའི་བསྟན་པ་ལ་རེ་ཞིག་ངལ་གསོ་བྱས་ན་གནོད་པ་ཆུང། འོན་ཏེ་སོང་བར་ད་དེ་འདྲའི་རེ་གི་མི་འདུག་ན་ཨ་ནི་ད་རྒྱལ་བའི་བསྟན་པ་ལ་རེ་ཞིག་ངལ་གསོ་བྱེད་ཁ་ཁར་བསྡད་ཤོག། ཟིང་ཆ་རྒྱབ་མ་བསྡད་ཁ་ཁར་བསྡད་ཤོག། མ་གཏོགས་མིའི་མིག་ལྟོས་བྱེད་གི་རེད། རེད་པ་ད་ཅིག་དེ་འདྲ་བྱས་ཐོས་པ་ཁྱོན་ནས་མ་བྱས་པའི་བྲག་ཕུག་ཅིག་ལ་ཡར་འཛུལ་བསྡད། ཨ་ནི་སྐྱིད་པོ་རེད་པ་སྒོམ་གི་ཡོད་མདོག་མདོག་བྱེད་ཡ་མི་གཞན་དག་གི་ཡིན་གྱི་རེད་བསམ་མ་ཐོས་པ་བྱས་བྲག་ཕུག་ཅིག་ལ་འཛུལ། ཨ་ནི་མི་གང་ག་འོག་དེ་འདྲའི་རྐྱང་རྐྱང་ཆགས་ན་རྒྱལ་བའི་བསྟན་པ་ལ་གནོད་གི་རེད་དེ་ལས་དང་པོ་ནས་མ་སྒོམ་བཞག་ཤོག་གཡུག་ཤོག། ང་སུ་བྱེད། དཀའ་ལས་ཁག་པོ་རེད། རེ་ཞིག་ངལ་གསོ་བྱེད་ན་གནོད་པ་ཆུང། དེ་རེད། དངོས་གནས་བཤད་ན། འདི་རེད། ད་བསྟན་པ་སྤྱི་ལ་དགོངས་པ་རེད་པ་ད་དངོས་གནས་བྱས་ན་ད་ཅིག། བི་གེ། སྒོམ། ཅིག་ཤིང་གི་མལ་ནས་ཅིག་ཡར་ཨུ་ཚུགས་རྒྱབ་ནས་དཔེ་སྙིང་རུས་བྱེད་མཁན་དེ་ཁོ་རང་གི་ངོས་ནས་དགའ་བ་ད་རེད་པ་ད། ཁོ་རང་མི་གཅིག་ལ་བལྟས་ན་ད། ཡག་པོ་རེད་ཟེར་ཡ་འདྲ་ཅིག་རེད་དེ་བསྟན་པ་སྤྱི་ལ་བྱེད་ཀྱི་ཡིན་ན་གནོད་ཡོང་གི་ཡོད་རེད་ཡ།

ཡིན་ནའི་བསྟན་པ་སྤྱི་ལ་གནོད་གི་ཡོག་རེད་ཨོ་དེ་རེད་ཞེས་བླུན་སྒོམ་ཙམ་གྱིས་ཆོག་ཤེས་བྱེད་པ་རྣམས་ལ་ཐུགས་བརྩེ་བའི་བསླབ་བྱའང་འདོགས་པར་མཛད་པ་ཡིན་ནོ། ཐུགས་བརྩེ་བའི་བསླབ་བྱ་འདོགས་དུས་སྒང་ལ་ཨ་ནི་ཚ་པོ་གསུང་དགོས་འདུག་པ་ཐུགས་བརྩེ་བ་ག་ཚད་ཡོད་ན་ཨ་ནི་གསུང་དེ་ཚ་ཡོག་རེད་གདམས་ངག་འདི་གའི་མཚང་ཐོག་ཏུ་ཁེལ་བ་ཞིག་དགོས་ཀྱི་རེད་པ།

ད་ལུགས་གཞན་ལས་ཁྱད་པར་དུ་འཕགས་སྟངས་དེ་ལྟར་བསྒྲིགས་སོང་ངོ། འདི་ནི་འཕགས་པར་གྲུབ་བོ། ད་སྤྱོད་པའི་སྒོ་ནས་ཀྱང་ཁྱད་པར་དུ་འཕགས་ཏེ། བོད་སྔ་མ་ཕལ་ཆེར་འདི་སྐད་དུ་གསུངས་ད་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་བོད་ལ་བཞུགས་པའི་ཁ་ཐུག་རེད་པ་ད་ཨ་ནི་དེའི་གོང་གི་བོད་སྔ་མ་ཕལ་ཆེར་འདི་སྐད་དུ་མྱོས་མྱོས་འགྱུར་གྱི་བཏུང་བ་དང་ད་མང་ཆེ་གིས་ཆང་འཐུང་གི་ཡོག་རེད། རུ་པ་དང་བླ་མ་ཡིན་ཟེར་ཡ་སྒྲུབ་པ་ཡིན་ཟེར་ཡ་སྒྲུབ་པ་གཅིག་གི་སྨྱོན་པ་ཡིན་ཟེར་མཁན་གང་ག་བི་གའི། ཆང་ཤ་སྟག་འཐུང་ནས་ལུང་པ་ཁོ་རང་ལུགས་སྲོལ་འདྲ་པོ་ཆགས་ནས། ཆགས། བོད་སྔ་མ་ཕལ་ཆེར་འདི་སྐད་དུ་མྱོས་འགྱུར་གྱི་བཏུང་བ་དང། ཕྱི་དྲོའི་ཁ་ཟས་སྤོང་བ་སོགས་འདུལ་བ་ལས་གསུངས་པ་ནི་ཐེག་པ་འོག་མ་དམན་པ་ལ་མོས་པ་དག་གི་དབང་དུ་བྱས་པ་ཡིན། ཨོ་ད་དེ་གསུངས་གི་ཡོད་ས་རེད། ཆང་འཐུང་ཆོག་གི་མ་རེད་ཟེར་ཡ་འདྲ་པོ་དང་ཕྱི་དྲོའི་ཁ་ལག་ཟ་ཆོག་གི་མ་རེད་དགེ་སློང། དགེ་ཚུལ་སློང་ཚོ་གི་དེ་ནས་ཕྱི་དྲོའི་ཁ་ལག་སྤང་དགོས་རེད་ཟེར་ཡ་དེ་ཚོ།

རབ་ཏུ་བྱུང་བའི་ཀུན་ཏུ་སྤྱོད་པ་དག་ཡལ་བར་འདོར་བ་ལ་ཇི་མི་སྙམ་པར་མ་ཟད། འོ་ན་དེའི་ཁ་ཐུག་ལ་རབ་བྱུང་གི་སྤྱོད་པ་ཕར་འདོར་ཡ་ལ། འོ་ན་དེ་ནི་ཇི་མི་སྙམ་པ་ག་གེ། ཇི་མི་སྙན་པ། མ་ཟད་ཁ་ཅིག་ནི་བླ་གོས་དང་མཐང་གོས་ལ་སོགས་པའི་རྟགས་ཀྱང་ཆེད་དུ་འདོར་བ་སོགས་འོ་ད་སོ་སོ་རབ་ཏུ་བྱུང་བ་ཡིན་གྱི་ཡིན་གྱི་ལ། བླ་གོས་བི་གའི་ཆོས་གོས་དང་སྣམ་སྦྱར་དང། ཤམ་ཐབས་དེ་ཚོའི་བི་གའི་རྟགས་དེ་ཚོའི་བི་གའི་རྟགས་ཀྱང་ཆེད་དུ་ཕར་དོར་ནས་ཨོ་ད་རྐང་བཙུགས་ནས་བར་པིས། ཨ་ནི་དེ་ཚོའི་བི་གའི་ཆས་ཡ་མ་ཟུང་འདྲ་པོ་ཕྱུ་པ་འདྲ་པོ་གོས་ཐུང་སྟོད་ཐུང་འདྲ་པོ། ད་དེ་ཚོའི་ད་གོས་ཐུང་སྟོད་ཐུང་རང་ད་བྱེད་ཀྱི་ཡོད་ཀྱི་མ་བོད་ལ་ཕྱུ་པ་མ་གོན་ན་ངོ་ཚ་ནང་བྱེད་ཀྱི་རེད་པ་ད་རེད་པ་ད་ཕྱུ་པ་ཕྱུ་པ་མ་གོན་ན། ད་དེང་སང་བི་གའི་ལུགས་སྲོལ་དར་སོང་རེད་མ་གཏོགས་དེང་དུས་ཀྱི་ལུགས་སྲོལ་དེ་ཡ་དར་སོང་རེད་པ་ད་དེ་མ་གཏོགས། ཅིག་བག་ཚོས་ཕྱི་ལོགས་འགྲོ་བའི་སྒང་ལ་གོས་ཐུང་སྟོད་ཐུང་གཅིག་གོན་བྱས་འགྲོ་ཡོད་མ་རེད།

དུས་ཚོད་ད་ལྟ་རྟགས་ཙམ་འཛིན་པའི་དུས་ཚོད་རན་ཡོད་མ་རེད་པ་དེ་ཙམ་མ་རན་གོང་ནས། རྒྱལ་བའི་བསྟན་པ་གཟུགས་བརྙན་ཙམ་ཞིག་ཏུ་སོང་ནས་བླ་གོས་དང་མཐང་གོས་དྲས་དྲུབ་ཀྱི་ཚུལ་ཙམ་ཡང་ཕལ་ཆེར་གྱིས་མ་ཤེས་ད་བླ་གོས་བཟོ་སྟངས་ཧ་མ་གོ་དྲས་སྟངས་ཧ་མ་གོ་དེ་འདྲ་གཅིག་ཆགས་སོང་ད། དེ་ནི། དེ་ནས་དྲས་དྲུབ་ཀྱི་ཚུལ་ཙམ་ཡང་ཕལ་ཆེར་གྱིས་མ་ཤེས་པར་རྣམ་ཐར་དད་པའི་འཇུག་ངོགས་ལྟར་ལ། རྗེ་བདག་ཉིད་ཆེན་པོས་དེ་ལྟ་བུའི་སྣང་ཚུལ་ཐུགས་རྗེས་མ་བཟོད་པར་སངས་རྒྱས་ཀྱི་བསྟན་པའི་གཞི་མ་ནི་ལྷག་པ་ཚུལ་ཁྲིམས་ཀྱི་བསླབ་པའོ་ཞེས་དགོངས་ནས་ཆང་དང་ཕྱི་དྲོའི་ཁ་ཟས་སྤངས་པ་དང་བྱིན་ལེན་དང་རུང་ཆུ་དང་ནུབ་ལྷག་ཉལ་བསྲུང་བ་སོགས་འདུལ་བའི་བཅས་ཁྲིམས་ཕྲ་མོ་རྣམས་ཀྱང་ཕྱག་ལེན་དུ་ཕེབས་པར་མཛད་ལ་འདེབས་པར་མཛད་ལ་ད་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་བོད་གངས་ཅན་གྱི་ཞིང་དུ་ཕེབས། རེད་པ་ད་དབུས་གཙང་ལ་ཡར་ཕེབས། ཨོ་ད་འདུག་སེ་བྱས་ནས་གངས་ཅན་བིགའི། དེ་ནས། བིགའི། དེ་ནས་གདན་ས་ཆེན་པོ་དགའ་ལྡན་རྣམ་པར་རྒྱལ་བ་པའི་ཕྱག་བཏབ་པ་ན། ཨོ་ད་འདུག་སེ་བྱས་ནས་དེ་ནས། ད། འདུལ་བའི་བསྟན་པ། དེ་རེད། དེ་ནས། བྱས་ནས་བིགའི། ཆང་དང་ཕྱི་དྲོའི་ཁ་ཆང་དང་ཨ་ཆེན་ཆང་རེད་པ་ད། ཕྱི་དྲོའི་ཁ་ཟས་སྤངས་པ་དང་ཨ་ནི་བྱིན་ལེན་བྱས་ཡ། ཁ་ཟས་ཞུ་བ་ན་ད་ཨ་ནི་རུང་ཆུ་བཏབ་ཡ། ནུབ་ལྷག་ཉལ་བ། བསྲུང་བ་སོགས་འདུལ་བའི་བཅས་ཁྲིམས་ཕྲ་མོ་རྣམས་ཀྱང་ཕྱག་ལེན་དུ་འདེབས་པར་མཛད་ལ། གསང་སྔགས་ལ་འཇུག་པའི་ཚེ་ཡང་ད་འདུལ་བའི་ཉམས་ལེན་རྣམ་དག་སྒང་ལ་དེ་རེད་པ་ད། ད་གསང་སྔགས་ལ་འཇུག་པའི་ཚེ་ཡང་རྒྱུད་ལས་ཕྱི་རོལ་ཉན་ཐོས་སྤྱོད་སྐྱོང་ཞིང་ནང་དུ་འདུས་པ་ལ་རབ་དགའ། ཕྱི་ལོགས་ནི་བི་གའི་ཉན་ཐོས་ཀྱི་སྤྱོད་པ་ཞི་ཞིང་དུལ་བ་གཅིག་དགོས་ཀྱི་ཡོད་རེད་ནང་ལ་འདི་ནི་བི་གའི་དུལ་བ་དང་ནང་དུ་བསྡུས་པ། གསང་བ་འདུས་པ་ཟེར་ནའི་རེད་ད་གང་བྱེད་པི་ཀའི་ལ་དགའ་བ་སོགས་བརྗོད་ཀྱི། ཞེས་གསུངས་པ་ལྟར་འདུལ་བའི་ཀུན་སྤྱོད་ལ་གནས་བཞིན་པའི་ངང་ནས་རིམ་པ་གཉིས་ཀྱི་རྣལ་འབྱོར་ཉམས་སུ་ལེན་པ་སོགས་ཀུན་སྤྱོད་དག་པ་དང། དེའི་སྟེང་དུ་བྱང་སེམས་དང་སྔགས་ཀྱི་འདུལ་བ་ནས་གསུངས་པའི་བཅས་མཚམས་རྣམས་ཀྱང་མིག་གི་འབྲས་བུ་ལྟ་བུར་བསྲུང་བའི་རྣམ་ཐར་གཙང་མ་དང་ལྡན་པས་སོ། སུས་མཇལ་ན་ཡང་དང་བ་འདྲེན་པ་གཅིག་མ་གཏོགས། དང་བ་མི་འདྲེན་པ་ཡོང་གི་ཡོད་མ་རེད། རེད་པ་ཉན་ཐོས་ཀྱི་སྤྱོད་པ་གནང་བ་ཡིན་ཙང་ཕྱི་ལོགས་དེ། མཁས་པ་སྟག་ཚང་པས་ཀྱང། ཁ་སང་སྟག་ཚང་ལོ་ཙཱ་བས་རེད་པ་ཁ་ཅིག་འདུལ་བ་གཙོར་བྱེད་གསང་སྔགས་སྤོང། གཞན་དག་སྔགས་ལ་བློ་མོས་འདུལ་བ་འགོག་རྒྱལ་བའི་བསྟན་པ་མཐའ་དག་འགལ་མེད་དུ་ལེགས་པར་ཉམས་སུ་ལེན་མཁན་ཁྱོད་ལ་འདུད་ཅེས་དང། མཚན་ཉིད་མཆོག་སོགས་གསང་སྔགས་ཟ་ཆོས་དང། སྔགས་ཀྱིས་ཁེངས་ནས་མཚན་ཉིད་ཁ་བཤད་ཙམ། མདོ་སྔགས་མཐའ་དག་མ་ཚང་ཟུང་འཇུག་ཏུ་འགྲོ་ཐབས་མེད་པར་གཟིགས་པ་ཁྱོད་ལ་འདུད་ཅེས་སོགས་དང་པོར་འགལ་བའི་ཁུར་ཆེན། ཁུར་ཆེན་པོ་བཅོ་བརྒྱད་ཀྱི་དགག་པ་དང། འོ་ད་སྟག་ཚང་ལོ་ཙཱ་བ་ཟེར་བི་ཀའི་ས་སྐྱ་ཡིན་པ་ཡོད་མཁས་པ་ཆེན་པོ་ཞིག་རེད་པ་ད་སྐད་གྲགས་ཆེན་པོ་ཅིག་དེ་གིས་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ལ་དགག་པ་བཏང་ནས། འགལ་བའི་ཁུར་ཆེན་བཅོ་བརྒྱད་བྱས་ནས་བི་ཀ་བཏང་པ་རེད་དེ་ཨ་ནི་གཞུག་གུ་ཡང་བཤགས་པ་ཕུལ་ནས་བ་ད། འོ་དེ་ད་བསྟོད་པ་ཕུལ་ཡ་དེ་ཚོ་རེད། བཅོ་བརྒྱད་ཀྱི་དགག་པ་དང་ཕྱིས་སུ་ཡོན་ཏན་འདི་ལྟ་བུའི་ཐོག་ནས་བསྔགས་པ་མཛད་དོ་ཞེས་སོ་འོ། དེས་ན་ཐམས་ཅད་མཁྱེན་པ་ངག་གི་དབང་ཕྱུག་བློ་བཟང་རྒྱ་མཚོས་རྒྱལ་བ་ལྔ་པ་རེད། རྒྱལ་བ་ལྔ་པའི་གསུང་རེད། རྨད་བྱུང་རྣམ་ཐར་གཙང་མའི་ཁྲིམས་དང་ལྡན་རླབས་ཆེན་རྒྱལ་སྲས་སྤྱོད་པའི་སྙིང་སྟོབས་ཆེ། བདེ་སྟོང་མཆོག་གི་རིམ་གཉིས་རྣལ་འབྱོར་སྤྱོད་བློ་བཟང་རྒྱལ་བའི་བསྟན་དང་མཇལ་བར་ཤོག་ཅེས་སྨོན་པ་མཛད་དོ། གསང་སྔགས་ཀྱི་དབང་དུ་བྱས་ཀྱང། དགེ་ལྡན་པ་ཁྱད་དུ་འཕགས་ཏེ། ད་འདུལ་བའི་དབང་དུ་འདུལ་བའི་དབང་དུ་བྱེད་ཀྱི་ཡིན་ན་འགྲིག་སོང་བ་དང། ཕྱི་རུ་ཉན་ཐོས་སྤྱོད་པ་ཞི་ཞིང་དུལ་ཟེར། དེ་རེད། ད་གསང་སྔགས་ཀྱི་དབང་དུ་བྱས་ན་ཡང་དེ་ནི་ཁྱད་པར་དུ་འཕགས་པ་ཡིན་ཏེ། མཚན་ཉིད་ཐེག་པའི་ཐེག་ཆེན་པ་གཞན་དང། རྒྱུད་སྡེ་གཞན་གྱི་འཕགས་པ་རྣམས་ཀྱིས།

ཤེས་སྒྲིབ་པའི་ཕྲ་མོ་དེ། སྤོང་མི་ནུས་པས་མཐར་སྔགས་ལ་འགྲོ་བ་དང། ཤེས་སྒྲིབ་དེ་ནི་ཕྲ་མོ་སྤོང་མི་ནུས་པས་འཚང་རྒྱ་བ་ལ་དུས་རིང་པོ་འགོར་བ་ལ། བླ་མེད་ཀྱི་ཐེག་པས་སྙིགས་དུས་ཀྱི་ཚེ་ཐུང་གཅིག་ལ་ཤེས་སྒྲིབ་མ་ལུས་པ་སྤོང་ནུས་པའི་མྱུར་བྱེད་ནི། འོ་འདི་བྱས། འདི་ནི་མྱུར་བྱེད་དེ། ཡུལ་ཅན་ལྷན་སྐྱེས་ཀྱི་བདེ་བས་ཡུལ་སྟོང་པ་ཉིད་རྟོགས་པ་འདི་ཡིན་ལ།

སྙིགས་དུས་ཀྱི་ཚེ་ཐུང་གཅིག་ལ་པིཀའི་སངས་རྒྱས་ཐུབ་ཡག་གི་དེ་ནི་དེ། མགྱོགས་བྱེད་ཀྱི་དེ། ཡོང་གི་མ་རེད་གསུངས་ཡ་ཆེ་གི། སྟོང་ཉིད་ཕྲ་མོ་ཁོ་ནར་ངེས་སོ། གདུལ་བྱ་དེ་ལྟ་བུ་མ་ཡིན་པའི་སྔགས་ལམ་ལ་མོས་པ་ཙམ་གྱི་ཕལ་པའི་གདུལ་བྱ་ནི་ཟེར་ད་གདུལ་བྱ་ཕལ་པ། རང་རྒྱུད་པས་གཏན་ལ་ཕབ་པ་ལྟར་གྱི་སྟོང་ཉིད་དང། ད་སེམས་ཙམ་པའི་རེད་པ་ད་གཟུང་འཛིན་རྫས་གཞན་གྱིས་སྟོང་པའི་སྟོང་ཉིད་དང་སྦྱར་བའི་བདེ་སྟོང་ཕལ་པ་ཙམ་ནི་ཡོད།

འོ་དེ་མེད་པར་བྱས། དེ་ནས། དེ་ནས་དེའི་ཕྱིར་རྗེ་བླ་མའི་ལེགས་བཤད་སྙིང་པོ་ལས། དེ་ཁོ་ན་ཉིད་གཏན་ལ་འབེབས་པའི་ཤིང་རྟའི་སྲོལ། གཉིས་པོ་འདི་ནི། ཕ་རོལ་ཏུ་ཕྱིན་པའི་ཐེག་པའི་སྐབས་སུ་རྒྱས་མོད་ཀྱང། གསང་སྔགས་ཀྱི་གཞུང་འགྲེལ་བའི་པཎྜི་ཏ་དང་གྲུབ་ཐོབ་རྣམས་ཀྱིས་ཀྱང་དེ་གཉིས་གང་རུང་གཅིག་དང་མཐུན་པར་དེ་ཁོ་ན་ཉིད་ཀྱི་དོན་གཏན་ལ་འབེབས་པ་ལས་གཞན་པའི་ཕུང་གསུམ་པ་མེད་པས། ཚུལ་འདི་ནི་གསུང་རབ་མདོ་སྔགས་མཐའ་དག་གི་དེ་ཁོ་ན་ཉིད་གཏན་ལ་འབེབས་པའི་གནད་དུ་ཤེས་པར་བྱའོ། དེའི་ཕྱིར་ཚུལ་གཉིས་ཀྱི་ཤིང་རྟ་ཆེན་པོའི་སྲོལ་ལ་མི་བརྟེན་པར་དེ་ཁོ་ན་ཉིད་འཚོལ་བ་ནི་ལོང་ཁྲིད་མེད་པའི་ལོང་བས་ཉམ་ང་བའི་ཕྱོགས་སུ་འཇུག་པ་དང་འདྲ་ལ་ཞེས་གསུངས་སོ། ད་ཤིང་རྟ་ཆེན་པོ་གཉིས་རེད་བ་ད་དཔའ་མགོན་འཕགས་པ་ཀླུ་སྒྲུབ་དང་ངོ་བོ་དག་དེ་ནི་འཕགས་པ་ཐོགས་མེད་གཉིས་ཀྱི་ལམ་སྲོལ་ལ་མ་བརྟེན་པ་དང་མ་བརྟེན་པ་ལ་དེ་རེད། དེ་ནི་དེ་ཁོ་ན་ཉིད་འཚོལ་ཁ་བྱེད་པ་ཡིན་ན་ཡང། ཟབ་མོ་སྟོང་པ་ཉིད་ཀྱི་དོན་བི་ཀའི་འཚོལ་ཁ་བྱེད་ཀྱི་ཡིན་ན་འཚོལ་བ་བྱེད་པ་ནི་ལོང་ཁྲིད་མེད་པའི་ལོང་བ་ཉམ་ང་བའི་ཕྱོགས་སུ་འཇུག་པ། གཡང་ནས་མར་ཟག་རྒྱུ་རེད་བ་དང་ལོང་ཁྲིད་ཡོད་མ་རེད་ཁོ་འགྲོ་ས་དེ་ནི་བི་ཀའི་གཡང་ཁ་ལ་ཕར་འགྲོ་སྡོད་ཀྱི་ཡོད་རེད། འོ་དེ་འདྲ་བོ་ཅིག་རེད། དེ་ལྟ་ན་དབུ་མ་ལྟ་ཞོག་བྱེ་མདོ་རྣམ། བྱེ་མདོ་རྣམ་རིག་པའི་ལྟ་བའི་ཕྱོགས་སུའང་མ་སོང་བས།

བློས་བྱས་ཉི་ཚེའི་སྟོང་པ་མཆོག་འཛིན་པའི་ཟེར་དེ་ད་བློས་བྱས་ཡ་བློས་བཟོས་ནས་བློས་བུ་གྲུབ་མཐས་བ་ད་བཟོས་ནས་བློ་བ་ད་སྟོང་པ། བློས་བྱས་ཀྱི་སྟོང་པ་ཉིད་རྣམས་རྒྱུད་སྡེ་འོག་མའི་ཟབ་གསལ་གཉིས་མེད་ཀྱི་ཟབ་མོར་ཡང་མི་རུང་ནའང། རྣལ་འབྱོར་བླ་མེད་ཀྱི་བདེ་སྟོང་སྦྱོར་བའི་སྟོང་པ་ཉིད་དུ་ཇི་ལྟར་རུང་བར་འགྱུར། དེ་མི་རུང་བས། ད་གང་ཅི་བི་ཀའི་སེམས་ཙམ་པའི་ལྟ་བའི་ཕྱོགས་ལ་ཡང་མ་སོང་བ་རེད་བ། སེམས་ཙམ་པའི་ལྟ་བའི་ཕྱོགས་ལ་ཡང་མ་སོང་བ་ཡིན་དུས་གང་ལ་བདེ་སྟོང་སྦྱར་ཡག་གི་ལྟ་བ་སྟོང་པ་དེ་ཡོང་གི་ཡོད་མ་རེད་བ་དང། དེ་རེད། བདེ་སྟོང་སྦྱར་ཡག་གི་སྟོང་པ་དེ་མེད་ན། བདེ་སྟོང་སྦྱར་ནས་བི་ཀའི་སྔགས་བླ་མེད་ཀྱི་ཁྱད་ཆོས་སྙིགས་དུས་ཚེ་གཅིག་ལ་སངས་རྒྱ་ཡག་གི་ཟེར་ཡ་དེ། ཡོང་ཡ་ཡོད་མ་རེད། དེ་མི་རུང་བས་བསྐྱེད་རྫོགས་ཀྱི་ལམ་བསྒོམ་པའི་ལུགས་སུ་བྱས་ཀྱང་སྲོག་མེད་པའི་གཟུགས་བརྙན་དུ་སོང་ཞིང། ཆོས་སྐུའི་ལག་རྗེས་འཇོག་བྱེད་ལས། དགོངས་པ་མེད་པ་དང། ཐབས་ཤེས་ཡ་བྲལ་དུ་གྱུར་པའི་ཟུང་འཇུག་གི་གོ་འཕང་སྒྲུབ་མི་ནུས་པར་མ་ཟད། ཐབས་ཤེས་ཡ་བྲལ་རེད་བ་ད། ཐབས་བདེ་བ་ཆེན་པོའི་ཡེ་ཤེས་ཡོད་པ་ཡིན་ན་ཡང། དེས་ཡུལ་སྟོང་པ་ཉིད་དེ་གོ་དགོས་ཡོད་བ་ད། ཡུལ་སྟོང་པ་ཉིད་དེ་གཏན་ལ་ཕབ་དགོས་བ་ད། གཏན་ལ་ཕབ་མ་ཤེས་ན། ཨ་ནི་ཕན་གི་མ་རེད་ཁོ་རང་གི་ཡུལ་སྟོང་པ་སྟོང། ག་སོ་གནས་ལུགས་ཡོད་པས་ཕན་གི་མ་རེད་བ་དང་ཆོས་ཐམས་ཅད་སྟེང་ལ་གནས་ལུགས་ད་ཡོད་རེད་བ་ཁོ་རང་ཡོད་ཡོད་ག་བ་དེ་ཚོ་སོ་སོའི་གི་བའི་གཏན་ལ་ཕབ་དགོས་རེད་བ་དང་ཐབས་ཤེས་ཡ་བྲལ་དུ་གྱུར་པའི་ཟུང་འཇུག་གི་གོ་འཕང་སྒྲུབ་མི་ནུས་པར་མ་ཟད་འཁོར་བའི་རྩ་བ་ལའང་གནོད་པ་ཅུང་ཟད་ཀྱང་ནུས་པར་མི་འགྱུར་རོ། ད་དེ་ཡིན་ཙང་ཨ་ནི་འཁོར་བའི་རྩ་བ་ལ་གནོད་ཐུབ་གི་མ་རེད། དེས་ན་དགེ་ལྡན་པའི་གསང་སྔགས་ཀྱི་ལམ་ནི་ལྟ་བའི་སྒོ་ནས་ཀྱང་གཞན་ལས་ཁྱད་པར་དུ་འཕགས་སོ། ཁྱེད་རང། གསང་སྔགས་ཀྱི་ལམ་ལ་ཐོག་བྱེད་ཀྱི་ཡིན་ན་ལྟ་བ་གཏན་ལ་ཕབ་སྟངས་ཀྱི་ཐོག་ནས་ཨ་ནི་གཞན་ལས་ཁྱད་པར་དུ་འཕགས་པ་ཆགས་ཡོད་རེད། ཡང་གཞན་དག་གིས་དབང་བཞི་བདེན་གཉིས་དབྱེར་མེད་ཀྱི་ཟུང་འཇུག་ལ་ངོ་སྤྲོད་དགོས་པ་མ་ཤེས་པར་ད་མང་ཆེ་བས་དབང་བཞི་ན་ནི་བི་ཟུང་འཇུག་གི་དབང་བྱེད་བར་ཟུང་འཇུག་གི་དབང་བསལ་ཏེ་བདེན་གཉིས་དབྱེར་མེད་ཟུང་འཇུག་ལ་ངོ་སྤྲོད་དགོས་པ་དེ་མ་ཤེས་པ་བཅས། ཕལ་ཆེ་བས་དེ་སྟོང་ཉིད་ངོ་སྤྲོད་ཙམ་དང། སྟོང་པ་ཉིད་ངོ་སྤྲོད་ན་དབང་བཞི་པའི་ཁ་ཐུག་ལ། ཡང་སྟོང་ཉིད་ཀྱང་གང་ཡང་ཡིད་ལ་མི་བྱེད་པའི་ཧ་ཤང་གི་སྒོམ་ཙམ་ལ་བྱེད་པ། འོ་ན་སྟོང་ཉིད་དེ་ག་རེ་རེད་ཟེར་དཀའ་ན་ཅི་ཡང་ཡིད་ལ་མི་བྱེད་པ་དེ་འདྲ་གཅིག་ལ་གོ་ཡ་བྱེད། བྱེད་པ་དེ་ལས་ཅུང་དྲག་པ་ལ་ལས་བདེ་སྟོང་དུ་ངོ་སྤྲོད་ཟེར་ཡང་སྟོང་ཉིད་ཀྱི་འདོད་ཚུལ་བཤད་མ་ཐག་པ་ལྟར་བཟུང་བས་བདེ་སྟོང་གི་མིང་ཙམ་དུ་ཟད་ལ། རྫོགས་རིམ་གྱི་རྒྱུད་སྨིན་བྱེད་དུ་བསྐྱེད་རིམ་སྔོན་དུ་འགྲོ་དགོས་པ་ལ་བསྐྱེད་རིམ་ནི་ཐུན་མོང་གི་དངོས་གྲུབ་སྒྲུབ་པ་ཙམ་ཞིག་གི། ཆེད་དུ་རྒྱལ་བའི་གདུལ་བྱ་བློ་དམན་ལ་གསུངས་པ་ཡིན་གྱི། མཆོག་གི་དངོས་གྲུབ་འདོད་པས་ནི་དང་པོ་ཉིད་ནས་རྫོགས་རིམ་བསྒོམ་པར་བྱ་བ་ཡིན་ནོ། ད་དེ་འདྲའི་གསུང་མཁན་ཡོད་པ་འདྲ། མཆོག་གི་དངོས་གྲུབ་སྒྲུབ་པ་ལ་དེ་ཀའི་བསྐྱེད་རིམ་དགོས་ཡ་ཡོད་མ་རེད་བསྐྱེད་རིམ་དེ་བློ་དམན་པ་ལ་གསུང་བྱ་རེད་ཟེར་གྱི་དེ་མ་རེད་བ། སྐས་ཀྱི་ལམ་གི་རིམ་པ་རྣམས་དང་རྫོགས་རིམ་ལ་ཡར་འགྲོ་ཡག་གི་སྐས་ཡར་འགྲོ་ཡག་གི་ཆེད་དུ་བསྐྱེད་རིམ་དེ་གསུངས་པ་རེད་བ་དང། འོ་དེ་རེད་བ་ཞེས་བསྐྱེད་རིམ་སངས་རྒྱས་ཀྱི་རྒྱུ་མ་ཡིན་པར་སྨྲ་ཞིང། རྫོགས་རིམ་ཡང་ལ་ལས་ངེས་དོན་རྐྱང་པ་བསྒོམ་ཟེར་བ་དང། ལ་ལས་ལྷ་ཡི་རྣལ་འབྱོར་དང་ངེས་དོན་ཟུང་འབྲེལ་དུ་བསྒོམ་ཟེར་ཞིང། ངེས་དོན་བསྒོམ་པའང་ཅི་ཡང་མི་སེམས་པར་འཇོག་པ་ལ་བྱེད་པས་མདོར་ན་ཧ་ཤང་གི་སྒོམ་སྒོམ་མིན་པ་གཞན་གང་ཡང་སངས་རྒྱས་རྒྱུར་མི་འདོད་པ་དང། ད་ཧ་ཤང་གི་སྒོམ་དེ་གི་མང་པོ་ཞིག་སླེབས་ཀྱི་ཡོག་རེད་འགྲོ་དང། དེ་ནས་སློབ་དཔོན་ཀ་མ་ལ་ཤི་ལ་དང་རྒྱ་ནག་ཧ་ཤང་རྩོད་པ་བྱེད་ནས་ཕམ་ནི་བི་གས་དེ་བྱུང་པ་རེད་དེ་དེ་ཡི་རྟེན་འབྲེལ་འདྲ་པོ་ཞིག་ལྷམ་ཅིག་ལས་པ་ཡིན་ཙང་དེ་ཡི་རྟེན་འབྲེལ་གི་དེ་ནས་ཧ་ཤང་གི་ལྟ་བ་དེ་ག་ས་ག་ལ་ཁྱབ་ནས་ཁྱབ་པ་ཡིན་དུས་ཨ་ནི་ནང་པའི་ལྟ་བ་དང་ཕར་ཚུར་འདྲེས་ནས་མཁས་པ་ཁ་ཤས་ཀི་ཧ་ཤང་གི་ལྟ་བ་བཀླགས་པ་བྱས་ཨ་ནི་དེ་སྒོམ་གནང་ཁ་བྱས། ཁོ་རང་གིས་ད་ཧ་གོ་གི་ཡོད་ཀྱི་རེད་ནང་པའི་ལྟ་བ་འདི་རེད་ཧ་ཤང་གི་ལྟ་བ་འདི་རེད་ཟེར་ཧ་གོ་གི་ཡོད་ཀྱི་རེད་དེ་དེའི་དགེ་ཕྲུག་ཚོ་གིས་ད་ང་ཚོའི་བླ་མས་འདི་བྱེད་ཀྱི་ཡོད་ཟེར་ག་ཅེས་རོ་ད་ཨ་ནི་སྙིང་ག་བཀྲེས་བཀྲེས་དང་ཕར་ཆེ་ཚུད་གང་ཚ་ཅེས་གཅིག་པ་ཆགས་སོང། ཧ་ཤང་གི་ལྟ་བ་རེད་ཟེར་ལབ་ཡག་མེད་པ་ཆགས། མདོར་ན་ཧ་ཤང་གི་སྒོམ་མིན་པ་གཞན་གང་ཡང་སངས་རྒྱས་ཀྱི་རྒྱུར་མི་འདོད་པ་དང་ཡང་ཁ་ཅིག་རྫོགས་རིམ་ནི་དབང་བཞི་པའི་དོན་སྒོམ་པ་ཡིན་ལ་དེའི་ཚུལ་ནི། ལྟེ་བའི་རྩ་འཁོར་དུ་གཏུམ་མོ་འབར་བྱེད། ཨ་ཐུང་ལ་དམིགས་པ་གཏད་ནས་བསྒོམས་པའི་སྟོབས་ཀྱིས་སྤྱི་བོའི་བྱང་སེམས་ཞུ་བ་ལ་བརྟེན་ནས་བདེ་བ་སྐྱེས་པ་ནི་བདེ་བ་དེའི་ངོ་བོ་ཅེར་བལྟས་པས་སྟོང་སང་བྱུང་བ་ན། དེའི་ངང་དུ་མི་རྟོག་པར་འཇོག་པ་དེ་བདེ་སྟོང་དབྱེར་མེད་ཀྱི་རྫོགས་རིམ་བསྒོམ་པ་ཡིན་ཞིང། དབང་བཞི་པའི་དུས་སུ་ཡང་བརྟག་གཉིས་ལས་ཡེ་ཤེས་འདི་ནི་ཆེས་ཕྲ་ཞིང་རྡོ་རྗེ་ནམ་མཁའི་དཀྱིལ་ལྟ་བུའོ། རྡུལ་བྲལ་མཐར་ཕྱིན་ཞི་བ་ཉིད་ཁྱོད་རང་ཡང་ནི་དེ་ཡི་ཕ། ཞེས་པའི་དོན་དུ་བསམས་ནས། ཚིག་དེ་བརྗོད་པའི་རྗེས་སུ་མིག་གིས་བར་སྣང་གི་ནམ་མཁའ་ལ་བལྟ་ཞིང་སོ་སྟེ། ནམ་མཁའ་དེ་རྒྱ་ཇེ་ཆེ་ཇེ་ཆེ་ལ་སོང་ནས་མཐར་ནམ་མཁས་གར་ཁྱབ་ཀྱི་སེམས་ཀྱིས་ཁྱབ་པར་བསམ་པ་དབང་བཞི་པའི་ངོ་བོ་ཞིག་རློམས་ཏེ། དེ་ནས་ནམ་མཁའ་དེ་ཐོགས་རེག་བཀག་པ་ལྟར་བདེ་སྟོང་ཡང།

ནམ་མཁའ་དང་འདྲ་བར་དཔེ་བཞག་པར་བ་དང་བོ་དེ་མ་མཆིས་པ་བྱས། ནམ་མཁའི་སྟོང་སང་ལ་གནས་ལུགས་ཀྱི་དོན་དུ་འཛིན་པར་བྱས་ཏེ། ནམ་མཁའ་སྟོང་སང་གི་སྟེང་དུ་དེ་ནི་མཉམ་པར་འཇོག་པ་ནི་གཟུགས་མེད་ནམ་མཁའ་མཐའ་ཡས་སྐྱེ་མཆེད་ཀྱི་ཏིང་ངེ་འཛིན་དུ་འགྱུར་སྲིད་པ་ལས་རྒྱུད་སྡེ་ནས་གསུངས་པའི་རྫོགས་རིམ་ཟབ་མོའི་ཕྱོགས་སུའང་མ་སོན་ནོ། ཡང་ལ་ལས་སེམས་བདེ་གསལ་མི་རྟོག་པ་ལ་གནས་པ་དེ་དེ་ཀ་གོམས་པར་བྱེད་པ་ཁོ་ནའི།

དེ་ལ་མ་དག་པའི་དེ་ནི་ལུས་འདི་ལོངས་སྐུར་གནས་འགྱུར་བ་མི་སྲིད་པས་འདི་འདོར་དགོས་ལ་ཟེར། རྒྱལ་བ་རྡོ་རྗེ་འཆང་སྐུ་དཔེ་ཀེ་ཐོབ་ཡ་གི་རིགས་འདྲའི་རྒྱུ་དེ་ཡོང་ཡ་ལ་ཨ་ནི་ང་ཚོའི་མ་དག་པའི་ལུས་འདི་དོར་དགོས་རེད་ཟེར་བ་དང། འདི་དཔེ་ཀེ་གནས་འགྱུར་ཡ་ཡོག་མ་རེད་ཟེར་འདི་ལོངས་སྐུར་གནས་འགྱུར་བ་མི་སྲིད་པས་འདི་འདོར་དགོས་ལ་དེ་ལ་གཉེན་པོ་གང་གིས་འདོར་བ་དང་དོར་ནས་ཚུལ་ཇི་ལྟ་བུ་ཞིག་གིས། ལོངས་སྐུ་དེ་འགྲུབ་ཚུལ་ཤེས་ནས་ལམ་དེ་དག་ཉམས་སུ་ལེན་པའི་འབྲེལ་ཞིག་ཡོད་དགོས་ཀྱི། རྒྱལ་བའི་སྐུ་མཚན་དཔེས་བརྒྱན་པ་སྒྲུབ་པའི་གཞི་གང་ཡང་མེད་པའི་སེམས་བདེ་གསལ་མི་རྟོག་པར་བཞག་པ་ཁོ་ནས་འཚང་རྒྱ་ན། མཚན་དཔེ་དང་ལོངས་སྐུ་ལ་སོགས་གང་ཡང་མེད་པའི་ཆོས་སྐུ་རྐྱང་པའི་སངས་རྒྱས་སོ། སངས་རྒྱས་སོ་སྐྱེའི་ལུས་ཅན་ཞིག་ཏུ་འཚང་རྒྱ་དགོས་པར་འགྱུར་རོ། ཡང་ཚེ་འདི་ཉིད་ལ་ངེས་པར་སངས་རྒྱས་ཐོབ་མི་ཐོབ་ནི། སྒྱུ་མའི་སྐུ་འགྲུབ་ཚུལ་ཤེས་ནས་ཐོབ་མ་ཐོབ་ལ་རག་ལས་པར་གསུངས་ལ། རེད་པ་དང་ཚེ་འདི་ལ་སངས་རྒྱས་པ་ལ་སྒྱུ་ལུས་ཐོབ་དགོས་རེད་པ་དང་སྒྱུ་ལུས་ཐོབ་སོང་ན་ཨ་ནི་ཚེ་འདི་ལ་སངས་རྒྱ་ངེས་པ་རེད་དཱ་རེད། ཨ་ནི། ཐོབ་མ་ཐོབ་ལ་རག་ལས་པར་གསུངས་ལ། འགོས་ལུགས་ཀྱི་གདམས་པ་རྣམས་སུ་སྒྱུ་ལུས་ཀྱི་ངོས་འཛིན་གསལ་བར་མ་བྱུང་ཟེར་འགོས་ལོ་ཙཱ་བའི་གདམས་པ་ལ། ཨ་ནི་སྒྱུ་ལུས་ཀྱི་ངོས་འཛིན་གསལ་བར་མ་བྱུང་སྒྱུ་ལུས་ཟེར་ན་ག་འདྲ་ཡིན་མིན། ད་སྦས་ནས་གསུངས་ཡོད་རེད་མན་ངག་གསལ་བོ་མ་བྱུང་གསལ་བར་མ་བྱུང། མར་ལུགས་པ་མར་པའི་ལུགས་ལ་མར་ལུགས་པ་དག་སྒྱུ་མ་སྣང་ལ་རང་བཞིན་མེད་པ་དང་ལུས་ལྷ་སྐུ་ལ་བྱས་ནས་ལྷ་སྐུ་སྣང་ལ་རང་བཞིན་མེད་པར་སྒྱུ་ལུས་སུ་ངོ་སྤྲོད་པར་བྱེད་པ་ལས། ངོ་སྤྲོད་པའི་གང་ལ་རོ་དང་སྒྱུ་ལུས་ཀྱི་སྒྲུབ་བྱེད་གཏན་ལ་ཕབ་ནས་སེམས་དབེན་ལ་གནས་པའི་རྣལ་འབྱོར་པ་དེས་ནང་གི་རྐྱེན་རྡོར་བཟླས་དང་ཕྱི་ཡི་རྐྱེན་ཕྱག་རྒྱ་དང་སྙོམས་པར་ཞུགས་པས་ས་ཆུ་ལ་ཐིམ་པ་སོགས་ཀྱི་རིམ་པས་རླུང་སེམས་གཉིས་ཀྱི་འཆི་རིམ་ཇི་ལྟ་བ་བཞིན་དུ་ཞུགས་པས་སེམས་དབེན་སྟོང་པ་གསུམ་དུ་འགྱུར་ཏེ། སེམས་དབེན་མཐར་ཐུག་གི་འོད་གསལ་ལས་ལུགས་ལྡོག་ཏུ་ལྡང་བ་ན་དེའི་བཞོན་པ་གཉུག་མའི་རླུང་དེ་རིགས་འདྲ་ཕྱི་མ་དེས་མ་དག་པའི་སྒྱུ་ལུས་སུ་ལྡང་བའི་ཚུལ། ད་བའང་འདི་ནི་དངོས་གནས་ཀྱི་པའི་སྒྱུ་ལུས་སྒྲུབ་སྟངས་དེ་གསུངས་པ་རེད་བ་ད་རྗེ་རིན་པོ་ཆེ་གིས། ད་ལྟ་དེའི་སྔོན་ལ་བི་ཀའི་ཁ་ཐུག་ཁོ་རང་གིས་ཅིག་ངོ་སྤྲོད་གནང་བ་མ་གཏོགས་སྒྱུ་ལུས་ཀྱི་བདག། ཨ་ནི་སྒྱུ་ལུས་ཡོང་སྟངས་འདི་རེད་འདི་རེད་འདི་རེད་ཟེར་ཏེ་གསལ་པོ་གསུང་གི་མེད་པ་ཡིན་པ་རེད། གསུམ། འགྱུར་ཏེ་ཟེར། དེ་ནི། དབང་འདི་ཡིན་པར་སྒྱུ་ལུས་སུ་ལྡང་བའི་ཚུལ་རྗེ་བླ་མས་རྒྱ་ཆེར་གསལ་བར་མཛད་པ་འདི་ལྟ་བུ་འདུས་པ་ལ་མཁས་པའི་ཡང་རྩེར་སོན་པ་མར་འགོས་གཉིས་ཀྱིས་ཀྱང་མ་དགོངས་ན། འོ་དེ་འདྲའི་བི་ཀའི་གསལ་པོ་གསུངས་བཞག་ཡ་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་དེ་འདྲའི་བི་ཀའི་གསལ་པོ་གསུངས་བཞག་ཡ་དེ་ད་བི་ཀའི། མར་པ་ལོ་ཙཱ་བ་དང་འགོས་ལོ་ཙཱ་བ་ཞེ་དྲག་གི་བི་ཀའི་མཁས་པ་ཆེན་པོ་ཁོ་རང་གཉིས་ཀྱིས་ད་མཁྱེན་གྱི་ཡོད་རེད་བ་ད་མཁྱེན་གྱི་ཡོད་ཀྱི་རེད་དེ་མ་གསུངས་པའི་སྒང་ན།

སྤྱི་བཏང་བྱས་ན་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་མར་འགོས་གཉིས་ལ་ཁུངས་གཏུགས་གནང་ཡོད་རེད་ཁུངས་གཏུགས་ས་མན་ངག་གི་ཁུངས་གཏུགས་ཡོད་རེད་དེ་དེ་སྒང་ལ་ཁྱད་ཆོས་འདྲ་བོ་ཨ་ནི་འདུག་ཟེར་ཡོད་རེད་ད་གསལ་པོ་བི་ཀའི་ཆ་ཚང་བའམ་ད་གསལ་པོ་གསུང་མ་གསུང་གི་ཁྱད་པར་ཅིག་ཡོད་རེད་བ་ད་ཁྱད་པར་ཅིག་ཡོད་རེད་བ་འདུག་ཟེར་རེད་ཁྱད་ཆོས་ཡོད་སྟངས་དེ་རེད་དེ་ནས། སྨོས་ཅི་དགོས། བླ་མེད་ཀྱི་རྒྱུད་ཀྱི་བརྗོད་བྱའི་སྙིང་པོ་ནི་ལྷན་སྐྱེས་ཀྱི་ཡེ་ཤེས་དང་སྒྱུ་ལུས་གཉིས་ཡིན་ལ། བླ་མེད་སྔགས་བླ་མེད་རྒྱུད་ཀྱི་བརྗོད་བྱའི་སྙིང་པོ་ནི་ལྷན་སྐྱེས་ཀྱི་ཡེ་ཤེས་དང་སྒྱུ་ལུས་གཉིས་ཡིན་ལ། དེ་གཉིས་རྒྱུད་དང་གྲུབ་ཆེན་གྱི་མན་ངག་བཞིན་ཤིན་ཏུ་གསལ་བར་མཛད་པ། རྗེ་བླ་མ་གཅིག་པུ་ལས་མ་བྱུང་བས་ན། དེ་སྔ་ཕན་ཆད། སྒྱུ་ལུས་དང། དེ་ནས། འདི་ནི་ལྷན་སྐྱེས་ཀྱི་ཡེ་ཤེས་དང་སྒྱུ་ལུས་གཉིས་དེ། རྒྱུད་དང་གྲུབ་ཆེན་གྱི་མན་ངག་ནང་ལྟར་བྱས་ནས་བི་ཀའི་གསལ་ཞིང་རྒྱས་པ་བི་ཀའི་གསུང་མཁན་དེ་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་མ་ཕེབས་བར་དུ་མ་བྱུང་བ་རེད། རེད་བ་ད། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ནི་དཔེ་ཨ་ནི་ས་ཞེས་ན། ཨ་ནི་དེའི་རྗེས་འཇུག་གི་དེ་ནས་དངོས་ཀྱི་བདུད་བཞི་པའི་རྗེས་འཇུག་གི་སློབ་བུ་ད་མཁས་པ་མང་པོ་ཡོད་ལ་དེ་ཚོ་གིས་བི་ཀའི་ད་ད་ག་རང་དཔེ་གསལ་པོ་གསུངས་ནས་རྗེ་བླ་མ་གཅིག་པུ་ལས་མ་བྱུང་བས་ན་ཚུལ་འདི་གསང་སྔགས་ཀྱི་སྒོ་ནས་ཀྱང་དགེ་ལྡན་བཀའ་བརྒྱུད་འདི་ཉིད་གཞན་ལས་ཁྱད་པར་དུ་འཕགས་པར་གྲུབ་བོ། གཞན་ཡང་རྒྱུད་སྡེའི་གྲངས་དང་དབང་དང་དམ་ཚིག་དང་བསྙེན་པ་དང་དཀྱིལ་འཁོར་གྱི་ལས་རིམ་སོགས་གང་གི་སྐབས་སུ་ཡང་ཁྱད་པར་དུ་འཕགས་པ་རེ་ཡོད་མོད་ཀྱང། ཨོ་ད་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་བེ་གའི་བཞེད་སྲོལ་ཁྱད་པར་དུ་འཕགས་པ་རེ་རེ་རེ་རེ་ཡོད་རེད། ཏན་ཏན་ད་ཡོད་དགོས་རེད། དེ་ད་ཡོད་མོད་ཀྱང་མཐའ་དག་པ་ནི་བརྗོད་ཀྱིས་མི་ལང་བས་རྗེ་ཡབ་སྲས་ཀྱི་གསུང་རབ་ལ་རིང་དུ་འདྲིས་པར་བྱེད་པ་ལས་ཤེས་དགོས་སོ། ད་རྗེ་ཡབ་སྲས་གསུམ་གྱི་གསུང་པོད་ལ་ཨ་ནི་རིང་དུ་དཔེ་དུས་རིང་པོ་ཡང་ཡང་ཡང་ཡང་མཇལ་ནས་བེ་གའི་ཚར་གཅིག་མ་རེད་གཉིས་མ་རེད་གསུམ་མ་རེད་ཨོ་ད་ཚར་བེ་བཅོ་ལྔ་ཉི་ཤུ་སུམ་ཅུ་བེ་གའི་མཇལ་གྱི་ཡིན་ན

འདི་རེད། འདི་ནི་རྗེ་ཡབ་སྲས་ཀྱི་གསུང་རབ་ལ་རིང་དུ་འདྲིས་པར་བྱེད་པ་ལས་ཤེས་དགོས་སོ། ད་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་བི་གའི་མདོ་སྔགས་ཟུང་འབྲེལ་གྱི་བསྟན་པ་དང་མཇལ་ཡ་དེ་ད་སོ་སོའི་གི་བི་གའི་སྐལ་བ་བཟང་པོ་ཡིན་པ། ད་དེ་ལྟ་དགོས་རེད། བསམ་བློ་བཏང་ཡག་དོན་དག་དེ་རོ་བ་ད། སྔོན་པཎ་ཆེན་རིན་པོ་ཆེར་སོག་པོ་ཞིག་གིས་ཕྱག་རྟེན་ཕུལ་ནས། ཨ་ནི་ཕྱི་མ། མི་ལུས་ཐོབ་པ་དང།

གཞན་ལས་ཁྱད་པར་དུ་འཕགས་པའི་དཔལ་བསྟན་པ་རེད་ཟེར་ཡག་གི་དགེ་ལྡན་གྱི་བསྟན་པ་ཟེར་ཡག་དེ་དག་ད་སོ་སོས་མཇལ་ཡོག་རེད། དེ་ལྟ་བུའི་བསྟན་པ་དང་མཇལ་ཟེར་བ་ད་སོ་སོ་གི་བི་གའི་སྒོམ་ཡ་དོན་དག་ཅིག་རེད་མ་གཏོགས་གཞན་ལ་ཕར་ངོམ་སོ་བྱས་ནས་ཕྱི་ཆོས་བརྗོད་ཡག་གི་སྐད་ཆ་ཅིག་མ་རེད། སོ་སོས་སོ་སོའི་བའི་དགའ་བ་སྒོམ་ཡག་གི་ཆེད་དུ་དེ་ལྟ་བུའི་བསྟན་པ་དང་ཡང་མཇལ་མཇལ་བ་ཙམ་དུ་མ་ཟད་འགལ་རྐྱེན་གཞན་མེད་པར་བདེ་བླག་ཏུ། རོ་ད། འགལ་རྐྱེན་གཞན་དག་མེད་པ། ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང། ད་ད་དགེ་ཚུལ་སློང་བའི་རབ་ཏུ་བྱུང ། ང་ཚོ་ཡིན་ན་རེད་བ་ད། ཨཱ་ནི་ཀའི་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་བ་ལ་སོགས་པ། དེ་གཞན་འབྱོར་བཞི་པ་དེ། གཞན་འབྱོར་བཞི་པ། དེའི་རྗེས་སུ་འཇུག་པ་ཟེར་ཡ་དེ་ཚང་པ་རེད། སངས་རྒྱས་བྱོན་དང། དེས་ཆོས་གསུངས་བསྟན་པ་གནས་དང་དེའི་རྗེས་འཇུག། འོ་ད་སངས་རྒྱས་ཀྱི་བསྟན་པ་ནི་དེའི་ནང་ནས་འབད། འོ་ད་མདོ་སྔགས་ཟུང་འབྲེལ་གྱི་བསྟན་པ་དང་མཇལ། འོ་དེ་ལ་བརྟེན་ནས་སོ་སོའི་བི་གའི་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང། ད་རབ་ཏུ་གལ་སྲིད་བྱུང་མེད་པ་ཡིན་ན་དགེ་བསྙེན་གྱི་སྡོམ་པ་འདྲ་བླང། འོ་ད་སྐྱབས་འགྲོའི་སྡོམ་པ་འདྲ་བླང། དགེ་སྐྱབས་འགྲོ་བྱས་ནས་ད་ཞུགས་པ་རེད་བ། རབ་ཏུ་བྱུང་བ་ནི་དེ་ལས་ཀྱང། ཨོ་ད་སོ་སོའི་རྒྱུད་ལ་དགེ་ཚུལ་གྱི་སྡོམ་པ། ཨོ་ད་དགེ་སློང་གི་སྡོམ་པ་ཡོད་ན་རབ་བྱུང་རེད་དྲན་སོང་བ། མ་གཏོགས། འདི་ནི་གྲྭ་ཆས་སྤྲས་པ་ཙམ་གྱིས་རབ་བྱུང་ཆགས་ཀྱི་མ་རེད། འདི་ནི་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་བ་ལ་སོགས་པ་འདི་འདི་ནི། འདི་ནི། སྔོན་མ་སྦག་ས་ལ་ག་རེ་ཕོར་པ་བཙོང་མཁན་གྱི་མི་ཞིག་བསླེབས་སོང་བ། ད་བར་གྱི་ཁོས་ཁ་བདེ་བོ་ཞེ་པོ་ཡོད་རེད་བསམ་ཚོད། མགོ་རིལ་རིལ་ཐམས་ཅད་འདི་ནི་གྲྭ་པ་ཡིན་ན་བྱང་གི་གཡག་ཨ་ཡུ་དེ་ཡང་གྲྭ་པ་ཡིན་གྱི་རེད་ཟེར་ཉིན་གཅིག། ཨ་ཕོ་ཧོར་གྱི་གཡག་ཨ་ཡུ་ཟེར། གཡག་འདི་དེ་རྭ་མེད་ཉན་ཅིག་རོ་ད་མགོ་རིལ་གཡག་མགོ་རིལ་རིལ་དེ་ཡང་གྲྭ་པ་ཡིན་གྱི་ཟེར་མགོ་རིལ་གང་ག་གྲྭ་པ་ཡིན་ན་གཡག་མགོ་རིལ་རིལ་རྭ་ཅོ་མེད་ཉན་དེ་ཡང་གྲྭ་པ་ཡིན་འགྲོ་ཟེར་ཨོ་དེ་རིགས་སོགས་འདྲ་བོ་གྲྭ་ཆས་གོན་པ་གང་ག་གྲྭ་པ་ཡིན་པའི་ཁྱབ་པ་ཡོག་མ་རོ་བ་ད་གྲྭ་པ་ཟེར་ཡ་དེ་སོ་སོའི་རྒྱུད་ལ་སྡོམ་པ་དགེ་ཚུལ་གྱི་སྡོམ་པ་རབ་བྱུང་གི་སྡོམ་པ་འོ་དང་དགེ་ཚུལ་གྱི་སྡོམ་པ་འོ་དེ་ནི་དགེ་སློང་གི་སྡོམ་པ་དགོས་རེད་དེ་མེད་ན་གྲྭ་པ་ཡོང་གི་མ་རེད།

ངེས་འབྱུང་དེ་ནི་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་བ་ལ་སོགས་པ་དང་དགའ་བ་སྒོམ་དགོས་རེད། སོ་སོ་ད་ལྟ་རབ་བྱུང་མིན་ན་ཡང་དང་རབ་ཏུ་བྱུང་བྱུང་ཡག་གི་བི་ཀའི་དུས་ཚོད་འདྲ་པོ་ཡོང་བ་ཤོག་ཚེ་འདི་ལ་ཡོང་གི་མེད་ན་སྐྱེ་བ་ཕྱི་མ་བི་ཀའི་རོ་ད་ད་རབ་ཏུ་བྱུང་ནས་བི་ཀའི་ད་དེ་ཡོང་བ་ཤོག་བསམ་པ་འདྲ་པོ་ཅིག་ད་སྨོན་ལམ་རྒྱབ་རྒྱུ་རེད།

དེ་ནི་འབྲས་བུ་བཞི་པོ་གང་རུང་ཐོབ་པ་དངོས་སུ་མཐོང་ནས་དེའི་རྗེས་སུ་འཇུག་པ་ཡིན་པས་ཉན་ས་ནི་དངོས་སུ་གསུངས་པའི་གཞན་འགྱུར་གཞན་ནི་དགེ་སློང་འཆར་ཀ་ལྟ་བུ།